མཛའ་ཞིང་བརྩེ་བའི་གསན་མཁན་ལྷན་རྒྱས་ཚོ་བ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི་བོད་ཟླ་དགུ་བའི་ཚེས་བཅུ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་བའི་ཚེས་ཉེར་བཞི་རེས་གཟའ་མིག་དམར་རེད། ཐེངས་འདིའི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་རྣམ་པ་ཚོར་ངོ་སྤྲོད་དང་རྒྱང་སྲིང་ཞུ་གི་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་ཁ་ནེ་ཊི་ཁི་ཡུ་ཊི་མངའ་སྡེ་རུ་འཚོ་སྡོད་བོད་རིགས་མང་ཚོགས་ལ་བཀའ་ཤག་སྐབས་བཅུ་དྲུག་པའི་སྲིད་བྱུས་ལངས་ཕྱོགས་དང་སྒྲུབ་བཞིན་པའི་ལས་དོན་ཁག་ངོ་སྤྲོད་གནང་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང།
དེ་ནས་ས་གནས་ནས་བཏང་བའི་གནས་ཚུལ་ནང། ཤེས་ཡོན་ནི་དེབ་ནང་ཡོད་པ་ཡིན་ཤག་བྱས་པ་དེ་ཙམ་མིན་པར། སོ་སོས་བསམ་བློ་བཏང་ནས་གནས་ཚུལ་མང་བོ་དཔྱད་བསྡུར་བྱེད་རྒྱུ་གལ་ཆེན་རེད་ཅེས།

གསན་མཁན་རྣམ་པ་ཚོ་ཐོག་མར་ས་གནས་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཤེས་ཡོན་ནི་དེབ་ཀྱི་ནང་ན་ཡོད་པ་ཡིན་ཤག་བྱས་པ་དེ་ཙམ་མིན་པར་སོ་སོས་བསམ་བློ་བཏང་སྟེ་གནས་ཚུལ་མང་བོ་དཔྱད་བསྡུར་བྱེད་རྒྱུ་གལ་ཆེ་རེད་ཅེས། གོང་ས་མཆོག་གིས་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་སློབ་ཕྲུག་ཚོར་བཀའ་སློབ་སྩལ་ཡོད་པའི་སྐོར། འདི་གའི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ཟླ་བཅུ་པ་གི་ཚེས་པ་ཉེར་གསུམ་གྱི་ཉི་མ་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་དགེ་ལས་སློབ་ཕྲུག་སུམ་བརྒྱ་སོ་བཞི་ལ་མཇལ་ཁ་བཀའ་སློབ་གནང་བ་དང་འབྲེལ། སློབ་ཕྲུག་ཚོས་ཤེས་ཡོན་སློབ་སྦྱོང་གི་སྐབས། ཤེས་ཡོན་ཟེར་བ་དེ་དེབ་ནང་ཡོད་པ་ཡིན་ཤག་བྱས་པ་དེ་ཙམ་མིན་པར། སོ་སོས་བསམ་བློ་བཏང་ནས་གནས་ཚུལ་མང་བོ་དཔྱད་བསྡུར་བྱེད་རྒྱུ་གལ་ཆེན་རེད་ཅེས་ལམ་སྟོན་གནང་གི་འདུག། ད་ལྟ Education ཟེར་ཡ་དེ་ཅིག་དེབ་ནང་ལ་ཡོད་བསྡད་པ་དེ་བ་ཡིན་པ་རེད་བསམ་ནས་དྲན་བསྡད་ཡ་དེ་ཙམ་མ་ཡིན་པར། སོ་སོས་བསམ་བློ་བཏང་ནས་བྱེད་ཀྱི་དཔྱད་པ་བྱས་ཡ་དག།
བྱེད་ཀྱི་གནས་ཚུལ་མང་པོ་བགྲོ་བསྡུར་བྱས། སོ་སོ་བསམ་བློ་བཏང་དེ་དཔེ་གལ་ཆེན་པོ་རེད་བ། གཞན་ཡང་གོང་ས་མཆོག་གིས་འཛམ་གླིང་འདིར་མི་རབས་རྒན་པ་རྣམས་རྫོགས་འགྲོ་བ་དང་ཆབས་ཅིག། མི་རབས་གཞོན་པ་ཚོས་འཕྲོ་མཐུད་ནས་ཡོང་བཞིན་པར་བརྟེན། མི་རབས་གཞོན་པ་ཚོས་འདས་པའི་ལོ་རྒྱུས་དང་སྦྲེལ་ཏེ་འཛམ་གླིང་གི་དངོས་ཡོད་གནས་ཚུལ་ཤེས་རྒྱུ་གལ་ཆེན་རེད་ཅེས་ལམ་སྟོན་ཕེབས་རྒྱུར། ད་ང་ཚོ་འཛམ་བུ་གླིང་འདི་སྒང་ལ་མི་རབས་རྒན་པ་དེའི་དུས་སུ་ཡང་འགྲོ་གིན་འགྲོ་གིན་ད་མི་རབས་གཞོན་པ་ཅིག་རྒྱུན་མཐུད་ཡོང་གི་རེད་བ། ད་ཁྱེད་རང་ཚོ་མི་རབས་གསར་བ་དེ་འདྲ་ཡིན་དུས་ད་ནས་ཁོ་རང་འཛམ་བུ་གླིང་གི་ཞིག་གི་དངོས་ཡོད་གནས་ཚུལ་དེ་ཚོ་དང་འདས་པའི་ལོ་རྒྱུས་དེ་མར་སྦྲེལ་ནས་ད་ལྟའི་དངོས་ཡོད་གནས་ཚུལ་ཤེས་པ་བྱེད་ཡ་དེ་གལ་ཆེན་པོ་ཆགས་རེད། ཡང་དེ་དང་ཆབས་ཅིག་འདས་པའི་ལོ་རྒྱུས་དེ་སྦྲེལ་ནས་བསམ་བློ་བཏང་ན་དེ་ཕན་ཐོགས་ཡོད་རེད། ཅེས་གསུངས། རྣམ་རྒྱལ་མཐོ་སློབ་ཀྱི་མཇལ་ཁ་ཞུ་མཁན་སློབ་ཕྲུག་ཕལ་ཆེ་བ་ནི་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་དང་བོད་མི་བཙན་བྱོལ་བ་གང་འཚམ་ཞིག་ཡོད་འདུག་ཅིང། ཁོང་ཚོ་ལས་སློབ་ཕྲུག་ཀུན་བཟང་སྒྲོལ་མ་ལགས་ནས། མོ་རང་ལ་གོང་ས་མཆོག་གི་མཇལ་ཁ་ཐོབ་པར་བསོད་ནམས་དང་དགའ་ཚོར་ཆེན་པོ་བྱུང་བ་དང། གོང་ས་མཆོག་གིས་བཀའ་གནང་བ་བཞིན། བོད་ཀྱི་རིག་གཞུང་ནི་གཞན་ཕན་གྱི་བསམ་བློ་གཙོ་བོར་འཛིན་པ་ཞིག་ཡིན་པར་བརྟེན། སེམས་ཅན་གཞན་ལ་ཕན་ཐོགས་སྒྲུབ་པར་སོ་སོའི་བོད་ཀྱི་གསོ་རིག་སྦྱང་འདུན་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་དེའི་སྐྱེས་མ་ལ་ང་ཚོ་ལ་ན་བ་དུག་ལྔ་ཟེར་ཅིག་ཆེ་མཐོའི་རང་ང་ཚོ་ནད་པ་འདི་བྱས་ན་ད་ཁོང་ང་ཚོ་འདི་ནས་ནང་པ་ཆོས་འདའ་འདོད་ག་སོ་ང་ཚོ་གཅིག་ལྟ་བ་ཡིན་ནའང་རང་ཡང་གསོ་བ་རིག་པ་ཅིག་སྦྱང་བ་ཡིན་ན་དེས་མི་ལ་ཕན་ཐོགས་པ་སེམས་ཅན་འདི་ཚོ་ལ་ཕན་འདོགས་ཡག་གི་ཅིག་ལས་ཡག་པོ་ཅིག་བྱེད་དགོས་འདོད་ཚོད་ཡོད། ཡང་བལ་ཡུལ་གྱི་སྐར་མ་ཚེ་དབང་བླ་མ་ལགས་ནས་བརྙན་འཕྲིན་གྱི་ནང་སྔོན་མ་ནས་གོང་ས་མཆོག་གི་བཀའ་སློབ་ལ་ཉན་ཏེ་སེམས་པ་སྐྱིད་པོ་ཡོང་གི་ཡོད་པ་དང། ད་ཆ་དངོས་སུ་བཅར་རྒྱུ་བྱུང་བ་གི་སྐབས་སེམས་ནང་འཚབ་སྣང་ཅུང་ཟད་ཡོང་བསྡད་པ་དང། སོ་སོ་བོད་དང་བལ་པོའི་ས་མཚམས་ནུབ་རི་ནས་ཡིན་པ་མ་ཟད། དེ་གར་བོད་ཀྱི་རིག་གཞུང་དང་ནང་ཆོས་ཁྱབ་སྤེལ་ཡར་དར་གྱི་ཆེད། འབྱུང་འགྱུར་དགེ་རྒན་བྱེད་འདུན་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ང་རང་ནི་ད་སྔོན་མ་ནས་དེ་འདྲའི་དེ་རང་སློབ་གྲྭ་ཡོད་དེ་རང་སྦྱང་ཡིན་ད་ཁྱེད་ལ་ཡང་དེ་སློབ་གྲྭ་ལ་ད་བོད་པ་དེ་འདྲ་ཚང་མ་བསླབ་ཡོད་རེད། Language མང་པོ་བསླབ་ཡོད་ད་ང་སློབ་གྲྭ་ལ་དུས་ཡར་རྒྱས་བཏང་དགེ་རྒན་དེ་འདྲའི་བྱེད་སེམས་སླེབས་ཡོད། གཞན་ཡང་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་དགེ་རྒན་མིག་དམར་ཚེ་རིང་ལགས་ནས་ཀྱང། ང་ཚོར་གོང་ས་མཆོག་ནས་མཇལ་ཁ་རག་པ་ཙམ་གྱིས་དགའ་ཚོར་ཧ་ཅང་ཆེན་པོ་དང། འདི་ལ་ཡོང་དོན་གྱི་དམིགས་ཡུལ་གཙོ་བོ་འགྲུབ་སོང་བ་གི་ཚོར་བ་ཞིག་སྐྱེས་ཡོད་པ་དང། སློབ་གྲྭ་འདིར་མི་རིགས་དབྱེ་བ་མེད་པར་བལ་ཡུལ་གྱི་ཕྲུ་གུ་ཚོ་ཚུན་ལ་བོད་ཀྱི་རིག་གཞུང་སློབ་ཁྲིད་དང་གོ་སྐབས་གཅིག་པ་གནང་གི་ཡོད་པས། ཧི་མ་ལ་ཡའི་མི་རིགས་མང་པོས་བོད་ཀྱི་རིག་གཞུང་ནི་སོ་སོའི་རིག་གཞུང་ལ་ངོས་འཛིན་ཐོབ་གི་ཡོད་པ་སོགས་འགྲེལ་བརྗོད་གནང་གི་འདུག། ཨང་སེམས་ལ་ང་ཚོའི་བོད་ཀྱི་རིག་གཞུང་དང་འདིའི་སྐོར་ལ་དོ་སྣང་ཤུགས་ཆེ་བ་ཡོང་ཡག་དང་དམིགས་བསལ་ཁོ་རང་ཚོའི་ན་སྦྱང་འདོད་ཤུགས་ཆེ་བ་བཅས་དང། ཕྱིས་སུ་ཁོང་ཚོའི་ན་སོ་སོའི་གི་རིག་གཞུང་འདི་དག་བོད་པའི་གི་རིག་གཞུང་ཡིན་པ་ཁོང་ཚོས་གི་སོ་སོའི་ཤེས་པ་བཞིན་དུ་དེང་སང་ཁོ་རང་ཚོའི་དཔེར་ན་ད་ལུང་པའི་ཁྲིམས་གི་འགྱུར་བ་ཤུགས་ཆེན་པོ་འགྲོ་གི་ཡོད།
བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་ནང་འཛིན་རིམ་དྲུག་པ་ནས་བཅུ་གཉིས་ཀྱི་བར་ཁྱོན་བསྡོམས་པའི་སློབ་ཕྲུག་ཕོ་མོ་སུམ་བརྒྱ་བརྒྱད་ཅུ་ཡོད་པ་དང། ད་ལྟའི་ཆར་བོད་མི་བཙན་བྱོལ་བ་གི་སློབ་ཕྲུག་བརྒྱ་ཆ་སུམ་བཅུ་དང། བལ་པོའི་ཡུལ་མི་ཧི་མ་ལ་ཡའི་རི་རྒྱུད་ཀྱི་སློབ་ཕྲུག་སོགས་བཅས་བརྒྱ་ཆ་བདུན་ཅུ་ཟིན་གྱི་ཡོད་པ་དང། དགེ་རྒན་དང་ལས་བྱེད་བསྡོམས་གྲངས་ལྔ་བཅུ་ང་གསུམ་ཡོད་པས། སློབ་གྲྭ་དེ་ནི་བལ་པོའི་ནང་གི་བཙན་བྱོལ་བོད་མིའི་སློབ་གྲྭ་གལ་གནད་ཆེ་ཤོས་ཤིག་ཆགས་ཀྱི་ཡོད་པ་རེད།

དེ་ཡང་བྱང་ཨ་རིའི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་བྱས་པ་ལྟར་ན། ཟླ་བཅུ་པའི་ཚེས་ཉིས་རྩ་གཉིས་ཉིན་རྒྱབ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་རིའི Connecticut མངའ་སྡེ་རུ་ཕེབས་ནས་ས་གནས་དེར་འཚོ་སྡོད་བོད་རིགས་མང་ཚོགས་ལ་མཇལ་འཕྲད་དང་གསུང་བཤད་གནང་ཡོད་པ་དང་རྩ་བའི་ཆ་ནས་སྐུ་ངོ་སྤེན་པ་ཚེ་རིང་མཆོག་གིས་སྲིད་སྐྱོང་གི་ཐུགས་འགན་བཞེས་རྗེས་ཕེབས་མ་ཐུབ་པའི་བོད་རིགས་འཚོ་སྡོད་ས་གནས་ཨ་རི་ན་བདུན་བརྒྱད་ཅིག་ལྷག་ཡོད་པ་དེའི་ནང་གི་གཅིག་ཡིན་ཞིང། Connecticut མངའ་སྡེའི་བོད་རིགས་མང་ཚོགས་ཉིས་བརྒྱ་ཡས་མས་ཤིག་འཛོམས་སར། སྲིད་སྐྱོང་མཆོག་གིས་དུས་ཡུན་ཆུ་ཚོད་གསུམ་དང་ཕྱེད་ཀ་ཙམ་གྱི་རིང་གཙོ་བོ་བཀའ་ཤག་སྐབས་བཅུ་དྲུག་པའི་སྲིད་བྱུས་ལངས་ཕྱོགས་དང་ལོ་ལྔའི་ནང་གི་མ་འོངས་པའི་བོད་དོན་ཡིག་ཆ་གཞིར་བཞག་ནས་གསུང་བཤད་གནང་ཡོད་པ་རེད་ལ།
འདི་གའི་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་གནས་བབ། ཁོར་ཡུག་གི་གནས་སྟངས། ད་ལྟའི་གནས་སྟངས། ལོ་རྒྱུས་ཐོག་གི་རང་བཙན་གནས་བབ་ག་འདྲ་ཡིན་པ་དེ་གའི་ཆ་ཚང་གཅིག་བྱས། འདིའི་ཐོག་ལ་ཡང། སྐུ་ངོ་སྲིད་སྐྱོང་དེ་གཅིག་ག་ནང་སོང་ད་མི་མང་གིས། ཨེ་རེ་བ་བརྒྱབ་བྱས་ཨེ་འགན་བསྐུར་རེད་ཨེ་འགན་བསྐུར་ཞེ་གསུངས་ཀྱིས་ཨེ་ད་ལྟ་བར་དུ་ལས་ཀ་ག་རེ་བྱས་ཡོད་མེད་འདི་ད་གཅིག་འཛིན་སྐྱོང་རེད་ཆབ་སྲིད་རེད་དེ་ག་གང་ཅིའི་ཆ་ནས་ཨེ་མི་མང་ལ་ཡ་ད་གཅིག་ལས་བསྡོམས་ཀྱི་ཚུལ་དུ་སྙན་སེང་ཞུ་གི་ཡོད་ཞེས་བྱས་འོ་དེ་ག་དེ་བཀའ་གནང་སོང། ཚེས་ཉི་ཤུ་རྩ་གསུམ་ཉིན་སྲིད་སྐྱོང་མཆོག་མེ་ས་ཆུ་སེ་ཙི་རུ་ཕེབས་ནས་དེ་གའི་གཙུག་ལག་སློབ་ཆེན་ཞིག་ཏུ་ད་ལྟའི་བོད་ཀྱི་གནས་སྟངས་སོགས་ཀྱི་སྐོར་གསུང་བཤད་གནང་གཏན་འཁེལ་ཡོད་པ་དང་དགོང་མོར་ས་གནས་བོད་རིགས་མི་མང་ཚོར་མཇལ་འཕྲད་དང་གསུང་བཤད་གནང་འཆར་ཡོད་པ་རེད། དེ་ནས་ཚེས་ཉི་ཤུ་རྩ་བཞི་ཉིན་ཨ་རིའི་ནེའུ་ཡོག་མངའ་སྡེའི་ཨི་ཐི་ཀ་ས་གནས་རུ་ཕེབས་རྒྱུ་དང་དེ་ནས་ཐེངས་འདིར་སྲིད་སྐྱོང་མཆོག་གི་ཨ་རི་ནང་གི་མཛད་འཆར་ཁག་མཇུག་བསྡོམས་རྒྱུ་ཡིན་པ་རེད། བོད་དོན་དང་འབྲེལ་བའི་ཚོགས་སྡེ་ཁག་བཅུ་གཅིག་ལྷན་ཞུགས་ཐོག་རྒྱ་ནག་གཞུང་ལ་བོད་ནང་གི་ཛ་དྲག་གནས་སྟངས་ཡར་རྒྱས་གཏོང་དགོས་པའི་གནོན་ཤུགས་སྤྲོད་དགོས་པ་གོ་བསྡུར་གནང་འདུག། བོད་དོན་དང་འབྲེལ་བའི་ཚོགས་སྡེ་ཁག་བཅུ་གཅིག་ལྷན་ཞུགས་ཐོག་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཨེ་ཞི་ཡ་ཁྱབ་ཁོངས་ཚོགས་ཆེན་དེ་བཞིན་ཉི་ཧོང་གི་རྒྱལ་ས་ཐོ་ཁི་ཀྱོ་རུ་སྤྱི་ཟླ་བཅུ་བའི་ཚེས་ཉི་ཤུ་ནས་ཉིས་རྩ་གཉིས་ཉིན་གསུམ་རིང་སྐོང་ཚོགས་གནང་ཡོད་པ་དང་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་དང་རྒྱལ་སྤྱིའི་གནས་བབ་བོད་མིའི་འཐབ་རྩོད་ཀྱི་ཁ་ཕྱོགས་ཚང་མའི་ནུས་པ་མཉམ་སྤུངས་ཀྱིས་བོད་མིའི་འཐབ་རྩོད་ཀྱི་ནུས་ཤུགས་གོང་མཐོར་ཡོང་ཐབས་སོགས་ཀྱི་ཐད་གོ་བསྡུར་གནང་ཡོད་པ་ཨོ་སི་ཁྲུ་ལི་ཡའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཁང་གསར་བསྟན་འཛིན་བློ་བཟང་ལགས་ཀྱིས་འགྲེལ་བརྗོད་གནང་འདུག། རྒྱལ་སྤྱིའི་རང་བཞིན་གྱི་ཚོགས་ཆེན་དེའི་དམིགས་ཡུལ་གཙོ་བོ་ནི་གོང་ཞུས་འབྲེལ་མཐུད་ལས་ཁང་དང་འབྲེལ་བ་ཡོད་པའི་ཨེ་ཞི་ཡའི་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ཁུལ་འབྲེལ་བ་ཇེ་བཟང་དུ་བཏང་སྟེ་མཉམ་རུབ་ཀྱིས་བོད་དོན་ལས་འགུལ་སྤེལ་ཕྱོགས་དང་ཐབས་ཇུས་གསར་བ་ངོ་སྤྲོད་གནང་རྒྱུ་སོགས་ཡིན་ཞིང། ད་རེས་ཚོགས་ཆེན་ཐོག་ཉི་ཧོང་སྐུ་ཚབ་དོན་གཅོད་ལས་ཁང་དང་བོད་ཀྱི་གཞོན་ནུ་ལྷན་ཚོགས་བོད་རང་བཙན་སློབ་ཕྲུག་ཚོགས་པ་ཨོ་གླིང་བོད་དོན་ལས་འགུལ་ཁང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་བོད་གནས་ལྟ་ཞིབ་ཁང་འཚེ་བ་མེད་པའི་ཐབས་ལམ་གྱི་འདེམས་ཀ་ཐེབས་རྩ་ཁང་བོད་དོན་ལས་འགུལ་ལྟེ་གནས་ཁང་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་གི་འབྲེལ་མཐུད་ཁང་སོགས་ཀྱི་སྐུ་ཚབ་སོགས་གཙོ་བོ་གྱུར་བའི་ཁྱོན་བོད་དོན་ལས་འགུལ་བ་ལྔ་བཅུ་ལྷག་མཉམ་ཞུགས་གནང་ཡོད་པ་རེད། གཞི་རྩའི་ཆ་ནས་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གིས་ཨེ་ཞི་ཡ་ཁྱབ་ཁོངས་ཚོགས་ཆེན་འདི་ལོ་ལྟར་འཚོགས་སྲོལ་ཡོད་པ་མ་ཟད་སྐབས་རེར་བཞུགས་སྒར་རྡ་རམ་ས་ལར་འཚོགས་ཀྱི་ཡོད་པ་དང་ད་རེས་ཚོགས་ཆེན་གྱི་ཉིན་མཐའ་མར་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་བོད་རང་བཙན་སློབ་ཕྲུག་ཚོགས་པ་བོད་དོན་ལས་འགུལ་ལྟེ་གནས་ཁང།

ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་ཀྱི་མཛད་སྒོ་དང་སྟབས་བསྟུན་ནས། སྐུ་ཕྱྭའི་ཞབས་རིམ་གསོག་སྒྲུབ་སོགས་གོ་སྒྲིག་བྱས་ཡོད་པ་དང། སྐབས་དེར་ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ཀྱིས། ཨ་མི་རི་ཀའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་ལ་འབུལ་བཞེས་ཀྱི་ཉིན་མོ་འདི། ང་ཚོའི་ངོས་ནས་རྩ་ཆེན་པོ་བརྩི་དགོས་པའི

དེ་བཞིན་ཉིན་འདི་ས་གནས་མདོ་སྨད་རྒྱུན་ལས་ཀྱིས་གོ་སྒྲིག་བྱས་ཏེ། ནིའུ་ཡོག་གི་སློབ་གྲྭ་པི་ཨེ་སི་བདུན་ཅུ་དོན་དྲུག་གི་རྩེད་ཁང་ནང་དུ། ཨ་རིའི་གསེར་གྱི་གཟེངས་རྟགས་འབུལ་བཞེས་ཀྱི་དུས་དྲན་སྲུང་བརྩི་དང་འབྲེལ་ནས། རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་ལག་རྩེད་སྤོ་ལོ་འགྲན་བསྡུར་ཞིག་གོ་སྒྲིག་བྱས་ཏེ། རྩེད་འགྲན་པ་ལྔ་བཅུ་ལྷག་མཉམ་ཞུགས་བྱས་འདུག། ས་གནས་མདོ་སྨད་རྒྱུན་ལས་ཀྱི་ཚོགས་གཙོ་ཡེར་སྒང་འོད་ཟེར་ལགས་ཀྱིས། རྩེད་འགྲན་མཇུག་བསྡོམས་སྐབས་གཏམ་བཤད་གནང་པའི་ནང་དུ་ཕྱི་ལོ་ཉིས་སྟོང་བདུན་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས། ད་བར་མི་ལོ་བཅུ་དྲུག་འཁོར་བའི་གསེར་གྱི་གཟེངས་རྟགས་འབུལ་བཞེས་ཀྱི་ཉིན་མོ་འདི་དང་སྟབས་བསྟུན་ནས། རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་ལག་རྩེད་སྤོ་ལོ་འདི་གོ་སྒྲིག་བྱས་ཡོད་པ་འགྲེལ་བརྗོད་གནང་སོང། ཐེངས་འདིའི་རྩེད་འགྲན་པའི་ཁྲོད་དུ་རུ་ཁག་བརྒྱད་ལ་བགོས་ནས་རྩེད་འགྲན་པ་རུ་ཁག་སོ་སོའི་མིང་ལ། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། གཟེངས་རྟགས་མང་བོ་འབུལ་བཞེས་མཛད་པའི། གཟེངས་རྟགས་ཀྱི་མིང་གི་ཆ་ཤས་རྩེད་འགྲན་པའི་རུ་ཁག་སོ་སོ་ལ་བཏགས་ནས་རྩེད་འགྲན་པ་མཉམ་ཞུགས་གནང་ཡོད་པ་རེད་འདུག། འདས་པའི་ཕྱི་ལོ་ཉིས་སྟོང་བདུན་ལོའི་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས། ད་བར་མི་ལོ་བཅུ་དྲུག་འཁོར་ཡོད་པ་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག། དེང་སྐབས་ཨ་མི་རི་ཁའི་ནང་གཞུང་དོན་འཚམས་གཟིགས་གནང་བཞིན་པ་ལྟར། འདས་པའི་ཕྱི་ཚེས་བཅུ་བདུན་ཉིན། ཨ་མི་རི་ཁའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་ཏུ། ཨ་རིའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། གསེར་གྱི་གཟེངས་རྟགས་ཕུལ་ནས་ད་བར་མི་ལོ་བཅུ་དྲུག་འཁོར་བའི། དུས་ཆེན་སྲུང་བརྩི་ཞུས་ཡོད་པ་དང། སྐབས་དེར་སྲིད་སྐྱོང་མཆོག་དབུ་བཞུགས་ཐོག། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ། གློག་བརྙན་འཁྲབ་སྟོན་པ་རི་ཅཱ་གྷེ་རེར་དང། ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ་ལྕམ་ནན་སི་པུ་ལོ་སི་མཆོག་ཀྱང་མཉམ་ཞུགས་གནང་ཡོད་ནས་གསུང་བཤད་གནང་སྐབས། ཨ་མི་རི་ཀའི་ཆབ་སྲིད་ཚོགས་པ་ཐུན་མོང་གིས་བོད་དོན་ལ་རྒྱབ་སྐྱོར་གནང་གི་ཡོད་པ་དང། འབྱུང་འགྱུར་གོང་ས་མཆོག་དགུང་གྲངས་དགུ་བཅུ་ཕེབས་པའི་སྐུ་ཡི་འཁྲུངས་སྐར་སྲུང་བརྩི་གཟབ་རྒྱས་ངང་ཞུ་ཐུབ་པའི་རེ་བ་གནང་གི་ཡོད་ཅེས་སོགས་གསུང་བཤད་གནང་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ཆོས་འཕེལ་ཡིན།
གསང་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ནང་རྒྱ་ནག་གི་དོགས་སྲུང་བྱེད་རིགས་ཞབས་ཞུ་རྒྱ་ཆེར་བཏང་ཡོད་པ་དེས་བོད་པའི་རང་དབང་ལ་སྟངས་འཛིན་དང་གནོན་ཤུགས་ཇེ་ཆེར་གཏོང་རྒྱུ་ལས་གཞན་རྒྱ་རིགས་འབོར་ཆེན་གཞིས་སྤོར་བྱ་རྒྱུ་ཡང་ནུས་བ་ཐོན་སྲིད་པའི་སྐོར་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ངོས་འཛིན་གནང་གི་འདུག་བྱས་ནས་རྡོ་རྗེ་མཚོས་འབྲེལ་བའི་གནས་ཚུལ་ཁག་ཕྱོགས་བསྡུས་ཞུ་བར་གསན་རོགས་གནང།

འདི་ག་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་སུ་རྒྱ་ནག་གཞུང་གིས་སྡིངས་ཆ་དེའི་བརྒྱུད་ནས་བོད་མིའི་ཐོག་ལྟ་རྟོག་སྟངས་འཛིན་བྱ་རྒྱུ་ལས་གཞན་ད་དུང་རྒྱ་རིགས་འབོར་ཆེན་བོད་ནང་གཞིས་སྤོར་སོགས་ཀྱི་དམིགས་ཡུལ་ཡོད་སྲིད་པར་དབྱེ་ཞིབ་གནང་སོང། ད་འདི་ཕྱོགས་མང་པོ་ཞིག་ནས་བསམ་བློ་གཏོང་དགོས་རེད་བསམ་གྱི་འདུག་ཕྱོགས་གཅིག་ནས་ད་རྒྱ་ནག་གིས་ད་སྔོན་ཐོན་དང་ཡར་རྒྱས་ཀྱི་དེ་འདྲ་གི་འཛུགས་སྐྲུན་བྱེད་གི་ཡོད་ཡ་དེ་ད་ཁྱབ་བསྒྲགས་བྱེད་ཡ་གི་ཕྱོགས་གཅིག་རེད་ད་དེ་གཙོ་བོ་དེ་བོད་རང་སྐྱོང་ལྗོངས་ནང་ཡར་རྒྱས་སྔོན་ཐོན་ཨ་ནི་རྒྱ་ནག་ལས་སྔོན་ཐོན་གྱི་ཅིག་འཛུགས་སྐྲུན་བྱེད་གི་ཡོད་ཡ་གི་དེ་དྲིལ་བསྒྲགས་བྱེད་གི་ཡོད་ཡ་དེ་གསལ་བོ་རེད། ད་ཉེ་བའི་སྒང་ནས་དེ་འདྲ་གི་འཛུགས་སྐྲུན་དེ་བོད་རང་སྐྱོང་ལྗོངས་ཀྱི་གྲོང་ཁྱེར་དེ་འདྲ་ནང་འཛུགས་སྐྲུན་བྱེད་དུས་སྒང་ལ་ད་དེ་ལ་ང་ཚོས་བསམ་བློ་གཏང་དགོས་ཡ་ཅིག་དེ་ཁང་པ་དེ་ཚོ་ཨ་ནི་སུས་བེད་སྤྱོད་བྱེད་དགོས་བ་རེད་ཟེར་ཡ་དེ་རེད་ད་ཕྱོགས་གཅིག་ནས་ཨ་ནི་དེ་འདྲ་གི་སྔོན་ཐོན་ཡིན་པ་ད་ཡ་མཚན་ཡིན་པ་རྒྱ་ནག་ནང་ཁུལ་དང་བེད་དེ་འདྲ་བོ་ཡིན་པ་ཡང་ན་དེ་ལས་སྔོན་ཐོན་ཡིན་པ་གི་ཨ་ནི་དེ་གྲ་སྒྲིག་བྱེད་ནས་ཨ་ནི་རྒྱ་ནག་པ་མང་པོ་ཞིག་སྤོ་ཡ་གི་དམིགས་ཡུལ་ཟིན་ནས་ཁང་པ་དེ་ཚོ་ཡར་རྒྱས་ཡོད་ཡ་གི་རྣམ་པ་དེ་བསྟན་དགོས་རེད་ཟེར་གི་འདུག་ད་དེ་ལས་བོད་པ་ལྟ་རྟོག་བྱེད་ཡ་ཟེར་ཡ་གི་སྐད་ཆ་དེ་ཡོང་དུས་སྒང་ལ་དེ་ཡང་བསམ་བློ་གཏང་དགོས་ཡ་ཅིག་ཆགས་བསྡད་པ་རེད་ཕྱོགས་གཅིག་ནས། བོད་པ་ག་ཚད་ཅིག་ཨ་ནེ་གྲོང་ཁྱེར་དེ་འདྲ་གི་སྔོན་ཐོན་གྱི་ཁང་པ་དེ་འདྲ་ཅིག་ལོངས་སུ་སྤྱོད་ཐུབ་ཀྱི་ཡོད་ཡ་དེ་ཉོ་ཐུབ་ཀྱི་ཡོད་ཡ་དེ་ནང་བསྡད་ཐུབ་ཀྱི་ཡོད་ཡ་དེ་གནད་དོན་ཅིག་རེད། ཕྱོགས་གཅིག་ནས་ད་ལྟ་ད་ལྟ་རྟོག་བྱེད་ཡ་དང་ཚོད་འཛིན་བྱེད་ཡ་དེ་སྤྱིར་བཏང་ད་རྒྱ་ནག་གཞུང་གི་སྔོན་ཐོན་མ་ཡིན་པའི་ཁང་པ་ཡིན་རུང་ཨ་ནེ་ད་ལྟ་རྟོག་བྱེད་ཐུབ་ཀྱི་ཡོད་ཡ་དེ་འདྲ་གནས་སྟངས་ཅིག་རེད། ད་དེ་འདྲ་གི་ཚན་རིག་སྔོན་ཐོན་གྱི་དེ་འདྲ་གི་འཕྲུལ་ཆས་དང་ད་དྲ་རྒྱ་ལ་སོགས་པ་ད་ཁང་པ་ནང་ལ་དེ་འདྲ་གི་ཡར་རྒྱས་ཅིག་གནས་སྐོར་ལྟ་རྟོག་བྱེད་ཡ་དེ་ད་དེ་ལས་ལས་སླ་བོ་ཆགས་ཀྱི་ཡོད་རེད་དེ་འདི་སྒང་ལ་རྒྱ་ནག་གི་དྲིལ་བསྒྲགས་བྱེད་བཞིན་པའི་འཛུགས་སྐྲུན་དེ་ནུས་པ་མང་པོ་ཞིག་ཐོན་གྱི་ཡོད་རེད་བསམ་གྱི་འདུག་དེའི་སྒང་ལ་བོད་པ་གཅིག་དེའི་ནང་ནས་བསྡད་ཡ་ཡིན་ན་ལྟ་རྟོག་བྱེད་ཡ་ལ་ད་དོགས་པ་ཡོད་མ་རེད་ཆུ་ཚོད་ཉི་ཤུ་རྩ་བཞི་ནང་ལོག་ལ་ག་རེ་བྱེད་ཀྱི་ཡོད་ན་དེ་ལྟ་རྟོག་བྱེད་ཐུབ་ཡ་དེ་འདྲ་བོ་དེ་ད་ཅིག་བཤད་མ་དགོས་པ་ཅིག་རེད། བོད་ནི་འཛམ་གླིང་སྟེང་དོགས་ཟོན་བྱ་རའི་པར་ཆས་མང་ཤོས་ཀྱི་ཡུལ་གྲུའི་གྲས་ཡིན་ཞིང། བོད་ནང་དུ་བོད་མི་ཚོས་བོད་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་ཀྱི་བྱ་འགུལ་རིགས་དང་གཞུང་གི་སྲིད་བྱུས་ལ་སྐྱོན་བརྗོད་ཞི་བའི་ངོ་རྒོལ་ལས་འགུལ་སྤེལ་བ། གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཉར་བ། སྐྱབས་བཅོལ་དུ་གནས་པའི་བོད་མི་ཚོ་དང

ཨ་རིའི་ཁ་ལི་ཧྥོ་ཉི་ཡའི་མངའ་སྡེའི་སྤྱི་ཁྱབ་འགན་འཛིན་གྷ་ཝུན་ནི་དམངས་གཙོ་ཚོགས་པའི་ཚོགས་མི་ཡིན་ཞིང། ཁོང་གི་གཟིགས་སྐོར་དེ་ཨ་རི་དང་རྒྱ་ནག་གཉིས་ཉོ་ཚོང་དང་ཐའེ་ཝན་འགྲོ་མིའི་ཐོབ་ཐང་གི་གནད་དོན་སོགས་ཀྱི་དབང་གིས་འབྲེལ་བ་མི་བཟང་བའི་དུས་སྐབས་ཤིག་ལ་འཁེལ་ཡོད་པ་རེད། ཨ་རིའི་ཁ་ལི་ཧྥོ་ཉི་ཡའི་མངའ་སྡེ་དེ་བཞིན་གོ་ལ་ཧྲིལ་པོའི་གནམ་གཤིས་འགྱུར་ལྡོག་གི་གནད་དོན་ཐད་ནས་འགོ་ཁྲིད་ཀྱི་ནུས་པ་ཇེ་ཆེ་རུ་གཏོང་ཆེད་གྷ་ཝུན་ཧོང་ཀོང་སློབ་ཆེན་གྱིས་གནམ་གཤིས་འགྱུར་ལྡོག་གི་གནད་དོན་བརྗོད་གཞི་བྱས་པའི་གླེང་སྟེགས་ལ་ཞུགས་ནས་ཁོང་གི་ད་ཐེངས་ཀྱི་རྒྱ་ནག་ནང་གི་གཟིགས་སྐོར་དེ་ནི་འགོ་ཚུགས་ཡོད་པ་རེད། གནམ་གཤིས་འགྱུར་ལྡོག་ནི་ཨ་རི་དང་རྒྱ་ནག་གཉིས་ཀས་ངེས་པར་དུ་མཉམ་ལས་བྱེད་ཆོག་པའི་ཁྱབ་ཁོངས་དེ་ཡིན་ཞིང་རྒྱལ་ཁབ་གཉིས་ཀས་ད་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུའི་ཉིན་ཌུ་སྦེ་རུ་ཚོགས་རྒྱུའི་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་ཚོགས་ཆེན་ལ་གྲ་སྒྲིག་བྱེད་བཞིན་ཡོད་པ་འདྲ་ཞེས་གནས་ཚུལ་ནང་བཀོད་ཡོད་ཀི་ཧོང་ཀོང་དུ་བཅར་སྡོད་རྒྱ་ནག་ཕྱི་འབྲེལ་ལྷན་ཁང་གི་སྐུ་ཚབ་ལི་ཡུང་ཧྲིན་གྱིས་རྒྱ་ནག་དང་ཨ་རིའི་འབྲེལ་བ་ཇེ་བཟང་ལ་འགྲོ་བཞིན་ཡོད་པའི་རྟགས་མཚན་ཐོབ་བཞིན་ཡོད་སྟབས་སྐུ་ཞབས་གྷ་ཝུན་རྒྱ་ནག་ཏུ་ཕེབས་པར་གྲུབ་འབྲས་ཆེན་པོ་ཐོན་ངེས་ཡིན་ཞེས་བཤད་ཡོད་ཀི། གྷ་ཝུན་རྒྱ་ནག་ནང་འགྲོ་རྒྱུར་གཞུང་འབྲེལ་མིན་པའི་ཚོགས་པ་སྒྲིག་འཛུགས་དྲུག་ཅུ་ལྷག་གིས་སེམས་ཁུར་བྱས་ཡོད་པ་དང་རེས་གཟའ་པ་སངས་ཉིན་སྤེལ་བའི་གསལ་བསྒྲགས་ནང་ཁ་ལི་ཧྥོ་ནི་ཡའི་སྤྱི་ཁྱབ་འགན་འཛིན་རྒྱ་ནག་ནང་ཕེབས་པ་དེ་ནི་འགྲོ་མིའི་ཐོབ་ཐང་གི་གནད་དོན་ལ་དོ་ཁུར་མི་བྱེད་པའི་བྱ་སྤྱོད་ཅིག་ཏུ་ངོས་འཛིན་བྱས་ཡོད་པ་རེད། རྒྱ་ནག་གི་མཚོ་གྲུ་ཞིག་གིས་ལྷོ་རྒྱ་ནག་རྒྱ་མཚོ་རུ་ཧྥེ་ལེ་པེན་གྱི་མཚོ་གྲུ་གཉིས་བཀག་འགོག་སྐབས་གདོང་ཐུག་བརྒྱབ་པའི་དོན་རྐྱེན་བྱུང་རྗེས་ཨ་མི་རི་ཀས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོའི་ཆིངས་ཡིག་ལྟར་ན་གལ་ཏེ་དྲག་པོའི་འཇབ་རྒོལ་ཐེབས་ཚེ་ཨ་མེ་རི་ཀ་ལ་ཧྥི་ལི་པིན་སྲུང་སྐྱོབ་བྱེད་རྒྱུའི་འོས་འགན་ཡོད་ཅེས་ཉེན་བརྡ་བརྒྱབ་ཡོད་གི། དེ་ཡང་ཨེ་ཕི་གསར་ལས་ཁང་གིས་ཚེས་ཉི་ཤུ་རྩ་གསུམ་ཉིན་ཧྥི་ལི་པིན་གྱི་མ་ནེ་ལ་ནས་སྤེལ་བའི་གནས་ཚུལ་ནང་དུ་ཚེས་ཉི་ཤུ་རྩ་གཅིག་ཉིན་ཧྥི་ལི་པིན་གྱི་མཚོ་ཁུལ་དུ་རྒྱ་ནག་དང་ཧྥི་ལི་པིན་གྱི་མཚོ་གྲུ་གསུམ་གདོང་ཐུག་བརྒྱབ་པའི་དོན་རྐྱེན་བྱུང་རྗེས་ཧྥི་ལི་པིན་ཕྱི་འབྲེལ་ལྷན་ཁང་གིས་ཧྥི་ལི་པིན་མ་ནེ་ལར་བཅའ་སྡོད་རྒྱ་ནག་གི་ཕྱི་འབྲེལ་དཔོན་རིགས་ཤིག་བཀའ་འགུག་གིས་ངོ་རྒོལ་དྲག་པོ་བཏོན་ཡོད་པ་རེད། མཚོ་གྲུ་གདོང་ཐུག་གི་དོན་རྐྱེན་ཁྲོད་མི་ལ་ཤི་རྨས་ཐེབས་མེད་ཀྱང་ཧྥི་ལི་པིན་མཚོ་ཐོག་ཉེན་རྟོག་པའི་གྲུ་གཟིངས་ཤིག་དང་མཚོ་དམག་གི་གྲུ་གཟིངས་ཤིག་ལ་གནོད་སྐྱོན་ཐེབས་ཡོད་པ་ཧྥི་ལི་པིན་གྱི་དཔོན་རིགས་ཤིག་གིས་འགྲེལ་བརྗོད་གནང་ཡོད་གི། མིང་བཤད་འདོད་མེད་པའི་ཧྥི་ལི་པིན་གྱི་དཔོན་རིགས་གཉིས་ཀྱིས་རེས་གཟའ་ཟླ་བ་ནས་བཟུང་རྒྱ་ནག་གིས་ཉིན་གསུམ་རིང་གྲོས་མོལ་ཞིག་གཙོ་སྐྱོང་གནང་བཞིན་ཡོད་པར་འགྲེལ་བརྗོད་གནང་ཡོད་གི། གསན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ནི་ཐེངས་འདིའི་ཁ་བ་ཅན་ཞེས་པའི་ལེ་ཚན་ནང། ལྷ་ས་ཞོལ་གྱི་རྡོ་རིང་གི་ངོ་ཤེས་ངོ་མ་དེ་རྙེད་ཡོད་པའི་སྐོར་བསོད་ནམས་ཚེ་རིང་ལགས་ཀྱིས་གནས་ཚུལ་ངོ་སྤྲོད་བྱས་པར་གསན་རོགས་གནང། ཕོ་བྲང་པོ་ཏཱ་ལ་གི་མདུན་ན་གནམ་གྱི་ཀ་བ་ལྟ་བུའི་རྡོ་རིང་ཞིག་ཡོད། རྡོ་རིང་དེ་གི་རྩེ་མོར་ཆར་ཁེབས་དང་ཏོག་སྤྲད་ཡོད་ཅིང་དེ་ནི་བོད་ཀྱི་བློན་ཆེན་ངན་ལམ་སྟག་སྒྲ་ཀླུ་ཁོང་གི་ཆེད་དུ་བཙུགས་པའི་རྡོ་རིང་ཞིག་ཡིན། རྡོ་རིང་དེའི་ཐོག་ཏུ་བློན་པོ་འདིས་རྒྱལ་བོ་ཁྲི་སྲོང་ལྡེ་བཙན་གྱི་རིང་ལ་རྒྱ་ནག་ཐང་རྒྱལ་རབས་ཀྱི་དམག་དཔུང་ཕམ་པར་བཏང་ནས་ཐང་གི་རྒྱལ་ས་ཁྲང་ཨན་བླངས་པ་སོགས་ཀྱི་མཛད་རྗེས་བྲིས་ཡོད། རྡོ་རིང་འདིའི་སྐོར་ལ་བོད་ཡིག་གི་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་གསར་བ་ཞིག་ཐོན་ཡོད། དེ་ནི་རྡོ་རིང་འདི་ནི་ཐོག་མ་ནས་ཕོ་བྲང་པོ་ཏཱ་ལ་གི་མདུན་དུ་བཙུགས་ཡོད་པ་ཞིག་མིན་པར་དེ་ནི་སྡེ་སྲིད་སངས་རྒྱས་རྒྱ་མཚོ་གི་སྐུ་རིང་ལ་ས་ཆ་གཞན་ཞིག་ནས་འདིར་གནས་སྤར་ནས་ཡོང་བ་ཞིག་ཡིན་པའི་ཞིབ་འཇུག་དཔྱད་རྩོམ་ཞིག་ཁྱབ་སྤེལ་བྱས་ཡོད། ཞིབ་འཇུག་དཔྱད་རྩོམ་དེ་འབྲི་མཁན་ནི་ཨོ་ཏི་ལི་རྒྱལ་ཁབ་ཀྱི་སྤྱི་ཚོགས་ཚན་རིག་ཞིབ་འཇུག་ཁང་གི་ཞིབ་འཇུག་པ། མགོན་ཁྲམ་ཧ་ཟོད་ཟེར་བ་ཞིག་ཡིན་ཞིང། ཁོང་ནི་བོད་ཀྱི་གནའ་རབས་ལོ་རྒྱུས་ལ་ཞིབ་འཇུག་བྱེད་མཁན་ཞིག་རེད་ཟེར། ང་ཚོས་བོད་ཀྱི་ལོ་རྒྱུས་ཡིག་ཚང་ཁག་ལ་ཕྱིར་མིག་ཅིག་བལྟས་ཚེ། བོད་ཀྱི་ལོ་རྒྱུས་མཁས་པ་ཚོས་པོ་ཏཱ་ལ་གི་ཞོལ་གྱི་རྡོ་རིང་ཕྱི་མ་འདི་ས་ཆ་གང་དུ་བཙུགས་ཡོད་མེད་ཕར་ཞོག་ཐ་ན་རྡོ་རིང་གི་ངོས་ཀྱི་ཡི་གེའང་ཆ་ཚང་བ་ཞིག་ངོ་བཤུས་བརྒྱབ་སྟེ་ཡིག་ཐོག་ལ་ཕབ་མེད། དཔེར་ན་གཅིག་སྟོང་སུམ་བརྒྱ་ཉི་ཤུ་རྩ་གཉིས་ཀྱི་ལོར་བརྩམས་པའི་བུ་སྟོན་ཆོས་འབྱུང་དང། གཅིག་སྟོང་སུམ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་ལོར་བརྩམས་པའི་རྒྱལ་རབས་གསལ་བའི་མེ་ལོང། གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ཀྱི་ལོར་བརྩམས་པའི་དེབ་ཐེར་དཔྱིད་ཀྱི་རྒྱལ་མོ་གི་གླུ་དབྱངས་བཅས་ལོ་རྒྱུས་ཀྱི་དེབ་ཐེར་སྐད་ཆེན་པོ་གང་འདྲ་ཞིག་ཡིན་རུང་རྡོ་རིང་དེ་འདྲ་ཞིག་བཙུགས་ཡོད་པའི་ལོ་རྒྱུས་ཙམ་མ་གཏོགས་རྡོ་རིང་གི་ཐོག་གི་ཡི་གེ་གི་མ་ཡིག་ཅིག་ཀྱང་ཇི་མ་ཇི་བཞིན་དུ་བཤུས་མེད་པ་ལྟ་བུ་ཡིན། དེ་ནི་ལྷ་ས་གི་ཞོལ་རྡོ་རིང་ཙམ་མིན་པར་བོད་ཀྱི་ས་ཁུལ་ཁག་གི་རྡོ་རིང་གཞན་ཁག་ཅིག་ཀྱང་དེ་མཚུངས་རེད། དཔེར་ན་དུས་རབས་བཅུ་དྲུག་པ་གི་སྐབས་སུ་བོད་ཀྱི་མཁས་པ་དཔའ་བོ་གཙུག་ལག་ཕྲེང་བ་གིས་བརྩམས་པའི་ཆོས་འབྱུང་མཁས་པའི་དགའ་སྟོན་དུ་སངས་རྒྱས་ཆོས་ལུགས་བོད་ལ་དར་སྤེལ་བྱེད་པ་དང་འབྲེལ་བ་ཆེ་བའི་བཙན་པོ་ཁྲི་སྲོང་ལྡེ་བཙན་གྱི་བཀའ་གཙིགས་རྣམ་པ་གཉིས་དང། དེའི་སྲས་བཙན་པོ་ཁྲི་ལྡེ་སྲོང་བཙན་གྱི་བཀའ་གཙིགས་བཅས་གསུམ་ཆ་གི་མ་ཡིག་ཁ་ཚང་བཅས་དྲངས་ཡོད་པ་མ་གཏོགས། རྡོ་རིང་གཞན་རྣམས་ཀྱི་མ་ཡིག་ནི་བཀོད་མེད་ལ། ལྷ་ས་གི་ཇོ་ཁང་གི་མདུན་གྱི་རྡོ་རིང་གི་སྐོར་བཤད་སྐབས་རྡོ་རིང་དེའི་ཐོག་གི་མ་ཡིག་ཇི་མ་ཇི་བཞིན་དུ་བཤུ་ཐུབ་མཁན་ཞིག་ཡོད་ན་དེ་བཤུ་རོགས་གནང་ཞེས་རེ་སྐུལ་ཙམ་མ་གཏོགས་བྱས་མེད་པ་ལྟ་བུ་ཡིན། དེས་ན་པོ་ཏཱ་ལ་གི་མདུན་གྱི་ཞོལ་རྡོ་རིང་ལྟ་བུར་མཚོན་ན། གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཉིས་ཀྱི་ལོར་དབྱིན་ཇི་རྒྱལ་ཁབ་ཀྱི་མི། Charles Bell། གྱིས་ཐེངས་དང་པོར་རྡོ་རིང་འདིའི་ཡི་གེ་དང་ལོ་རྒྱུས་ཆ་མི་ཚང་བ་ཞིག་རྩོམ་སྒྲིག་བྱས་ཡོད་པ་དང། དེ་ནས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གྲངས་ཀྱི་ནང་དུ། བོད་དུ་བཞུགས་པའི་དབྱིན་ཇི་གཞུང་གི་སྐུ་ཚབ་དང་རྗེས་ནས་བོད་ཀྱི་རིག་གཞུང་ལ་ཉམས་ཞིབ་གནང་མཁན Hugh Richardson ནི་རྡོ་རིང་འདིར་ཞིབ་འཇུག་ཞིབ་ཕྲ་བྱེད་མཁན་གྱི་ཞིབ་འཇུག་པ་ཐེངས་དང་པོ་དེ་ཡིན་པའི་ངོས་འཛིན་བྱེད་བཞིན་ཡོད། དེ་ནས་རྒྱ་ནག་གི་བོད་རིག་པའི་མཁས་པ་ཝང་ཡོའོ་དང། ཁོའི་བུད་མེད་ཁྲིན་ཅན་ཟེར་བ་སོགས་རྒྱ་རིགས་ཁག་ཅིག་གིས་ཀྱང་པོ་ཏཱ་ལ་གི་མདུན་གྱི་ཞོལ་རྡོ་རིང་ཕྱི་མ་གི་ངོས་སུ་རྡོ་རིང་གི་ཡི་གེ་དེ་དག་ལ་དམིགས་བསལ་དུ་ཞིབ་འཇུག་བྱས་ཡོད་མོད། ཡིན་ནའང་ཁོང་ཚོ་སུ་ཞིག་ཡིན་རུང་ཞོལ་རྡོ་རིང་ཕྱི་མ་དེ་ནི་སྡེ་སྲིད་སངས་རྒྱས་རྒྱ་མཚོ་གི་སྐབས་ལ་ས་ཆ་གཞན་ཞིག་ནས་གནས་སྤར་ཏེ་ཡོང་ནས་ཕོ་བྲང་པོ་ཏཱ་ལ་གི་མདུན་ལ་བཙུགས་པ་ཞིག་ཡིན་པའི་ཐེ་ཚོམ་དང་དོགས་སློང་བཅས་རྩ་ནས་བྱས་མེད། དེས་ན Austria རྒྱལ་ཁབ་ཀྱི་ཞིབ་འཇུག་པ Guntram གྱིས་རྡོ་རིང་དེ་ནི་ས་ཆ་གཞན་ཞིག་ནས་སྤོར་ཡོང་བ་ཇི་ལྟར་ཤེས་པ་རེད་དམ་ཞེས་པའི་དྲི་བ་འདི་འདྲི་རྒྱུ་གལ་ཆེན་པོ་རེད། Guntram ལགས་ཀྱིས་ཞོལ་རྡོ་རིང་གི་གནས་གཞི་ཨ་མ་དེ་ཇི་ལྟར་རྙེད་པའི་དཔྱད་རྩོམ་ཤོག་གྲངས་ལྔ་ཅན་པ་དེའི་གཞི་འཛིན་ས་གཙོ་བོ་ནི་ཕོ་བྲང་པོ་ཏཱ་ལ་གི་ནང་གི་ལྡེབས་རིས་རེད། དེ་ཡང་ཉིས་སྟོང་བདུན་ལོ་ནས་བཟུང་ཁོང་གིས་གནས་ཚུལ་འདི་ཐོག་མར་གླེང་སློང་བྱས་ཡོད་ཀྱང་ཁོང་གིས་ཟེར་ན། ཞོལ་རྡོ་རིང་ཕྱི་མ་ནི་ཐོག་མ་ནས་པོ་ཏཱ་ལ་གི་མདུན་ལ་བཙུགས་པ་ཞིག་མིན་པ་ནི་གཅིག་ནི་ཕོ་བྲང་པོ་ཏཱ་ལ་གི་ནང་གི་ལྡེབས་རིས་ཀྱི་ཐོག་ཏུ་རྡོ་རིང་དེ་ནི་ཀྲི་ཞེས་པའི་ས་ཆ་ནས་ལྷ་ས་གི་གཙང་པོ་བརྒྱུད་དེ་དབོར་བཞིན་པའི་རི་མོ་དང་ཡི་གེ་ཡོད་པ་དང། གཉིས་ནི་རྡོ་རིང་གི་ངོས་ཀྱི་ཡི་གེ་གི་ནང་དུའང་ཀྲི་གི་རྡོ་རིང་ཞེས་གསལ་པོར་བྲིས་ཡོད་པ་དེས་རྡོ་རིང་འདིར་ཞིབ་འཇུག་གནང་མཁན་གྱི་སྔོན་བྱོན་མཁས་པ་དཔེར་ན་དབྱིན་ཇི་གི་མི Hugh Richardson གྱིས་དེ་ནི་ཡིག་ནོར་ཞིག་ལ་ངོས་འཛིན་ཞུས་ཡོད་པ་སོགས་ཀྱི་རྒྱུ་མཚན་ལུང་དྲངས་ཏེ་རྡོ་རིང་དེ་ནི། ཐོག་མར་ལྷ་ས་གི་ཉེ་འགྲམ་གྱི་ཀྲི་ཞེས་པའི་ས་ཆ་དེར་བཙུགས་ཡོད་པར་བཤད་ཡོད་པ་དང། དེ་ནས་ཉིས་སྟོང་བརྒྱད་གི་ལོར་ས་གནས་རང་ལ་རྟོག་ཞིབ་དུ་སོང་བའི་སྐབས་སུ། ཞོལ་རྡོ་རིང་ཕྱི་མ་ཐོག་མར་འཛུགས་ས་ནི་ཀྲི་ཞེས་པའི་ས་ཆ་དེ་ཡིན་པ་མ་ཟད། ས་ཆ་དེའི་ནང་གི་གནས་གང་ཞིག་ཡིན་པའང་ཏག་ཏག་ངོས་འཛིན་བྱེད་ཐུབ་ཡོད་པའི་སྐོར་བྲིས་ཡོད། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞེས་པའི་ལེ་ཚན་དེ་ཡིན། བྱས་ན་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང། དེ་ནས་དྲ་ཐོག་ཏུ་ཁྱབ་པའི་བོད་ཡིག་གི་སྒྱུར་རྩོམ་ཤུལ་བཞག་འཁྱམས་པོ་ལྷ་ས་གི་ཞོལ་རྡོ་རིང་གི་གནས་གཞི་དང་བོ་རྙེད་པ་ཞེས་པ་དེ་ནི་ཐོག་མར་ཉིས་སྟོང་བཅུ་ཐམ་པ་གི་ལོར Orientation ཟེར་བའི་དུས་དེབ་ཀྱི་ཐོག་ཏུ་སྤེལ་ཡོད་ཅིང་ཤ་བོ་མཁའ་བྱམས་ལགས་ཀྱིས་དབྱིན་ཡིག་ནས་བོད་ཡིག་ཏུ་བསྒྱུར་ཏེ། བོད་ནང་གི་བཙན་པོ་ཞེས་པའི་བོད་ཡིག་གི་དྲ་ཚིགས་དེས་གཙོ་བྱས་པའི་རྒྱལ་ཁབ་ཕྱི་ནང་གི་བོད་ཡིག་གི་བརྒྱུད་ལམ་ཁག་ཏུ་ཁྱབ་སྤེལ་བྱུང་ཡོད། དེང་སང་རྡོ་རིང་འདི་ཞོལ་ལྕགས་རི་གི་ཕྱི་ལོགས་སུ་གནས་ཡོད་ལ་མཐའ་སྐོར་དུ་ར་བ་གྲུ་བཞི་གིས་བསྐོར་བས་གནས་མཇལ་བ་ཚོས་རྡོ་རིང་གི་ཡི་གེ་ལ་རྒྱང་མཇལ་ཙམ་མ་གཏོགས་རྩིབ་ལ་འགྲོ་མི་ཐུབ། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གི་ལོར་རྡོ་རིང་འདི་ནི་པོ་ཏཱ་ལ་གི་འཛུགས་སྐྲུན་དང་བཅས་འཛམ་གླིང་རིག་དངོས་སྲུང་སྐྱོབ་ཚན་པ་གི་གྲས་སུ་ཚུད་ཡོད། རྡོ་རིང་འདི་ནི། པོ་ཏཱ་ལ་གི་ཞོལ་དུ་གནས་པས་ན་རྡོ་རིང་འདིའི་མིང་ལ་དེང་སང་ཡོངས་གྲགས་སུ་ཞོལ་རྡོ་རིང་ཞེས་འབོད་བཞིན་ཡོད། ཕོ་བྲང་པོ་ཏཱ་ལ་གི་མདུན་ན་རྡོ་རིང་འདི་ཁོ་ན་ཙམ་མིན་པར་ད་དུང་ཡང་རྡོ་རིང་གཞན་ཞིག་ཀྱང་ཡོད་པས་ས་ཆ་གི་གནས་བབ་ལ་བལྟས་ཏེ་གཅིག་གི་མིང་ལ་ཞོལ་རྡོ་རིང་ཕྱི་མ་དང་གཞན་པ་དེའི་མིང་ལ་ཞོལ་རྡོ་རིང་ནང་མ་ཞེས་འབོད་བཞིན་ཡོད། ཞོལ་རྡོ་རིང་ཕྱི་མ་འདི་ནི་ལྷ་ས་གི་ཇོ་ཁང་གི་མདུན་གྱི་རྡོ་རིང་དེ་ལས་ལོ་རྒྱུས་རིང་བོ་ཡོད། ཡིན་ནའང་རྒྱུ་མཚན་ཅི་ཞིག་གི་རྐྱེན་གྱིས་ཡིན་པ་མི་ཤེས་མོད། ཕོ་བྲང་པོ་ཏཱ་ལ་གི་མདུན་གྱི་རྡོ་རིང་འདི་ལས། ལྷ་ས་གི་ཇོ་ཁང་གི་མདུན་གྱི་རྡོ་རིང་དེ་ལ་ཞིབ་འཇུག་བྱེད་མཁན་དང་དོ་སྣང་བྱེད་མཁན་ངོ་སྤྲོད་བྱེད་མཁན་བཅས་མང་བོ་བྱུང་ཡོད། དཔེར་ན་རྒྱ་ནག་གི་བོད་རིག་པ་ཝང་ཡའོ་ཟེར་བ་དེའི་བུད་མེད། རྒྱ་མིང་ལ་ཁྲིན་ཅན་དང་བོད་མིང་ལ་བསོད་ནམས་སྐྱིད་ཟེར་བ་དེས་བསྒྲིགས་པའི་བོད་ཀྱི་རྡོ་རིང་ཡི་གེ་དང་དྲིལ་བུ་གི་ཁ་བྱང་ཟེར་བའི་དཔེ་ཆ་དེར་མཚོན་ན། ལྷ་སའི་ཇོ་ཁང་གི་མདུན་གྱི་རྡོ་རིང་དེའང་དང་བོར་བཞག་ཡོད་པ་མ་ཟད་རྡོ་རིང་གི་མིང་ལའང་ཁྲང་ཆིན་མཐུན་འབྲེལ་རྡོ་རིང་ཞེས་བཏགས་ཡོད། ཁྲང་ཆིན་ཞེས་པ་ནི་ཐང་རྒྱལ་རབས་ཀྱི་གོང་མ་ཐང་མུའུ་ཙུང་གི་ཁྲི་ལོ་གི་མིང་གི་སྒྲ་སྒྱུར་ཡིན་ཞིང། ཁྲང་ཆིན་ཞེས་བཤད་ཚེ་བོད་ཡིག་ཀློག་མཁན་ཚོར་གོ་བ་སྟེར་རྒྱུ་ཅི་ཡང་མེད་པས་གཉའ་གོང་དཀོན་མཆོག་ཚེ་བརྟན་ལགས་ཀྱིས་དེ་ལ་དབོན་ཞང་རྡོ་རིང་ཞེས་མིང་བཏགས་ཏེ་ཁོང་གིས་ཞིབ་འཇུག་སློབ་མ་གི་དཔྱད་རྩོམ་ལ་དབོན་ཞང་རྡོ་རིང་དང་ཐང་བོད་བར་གྱི་འབྲེལ་བ་ཞེས་པ་ཞིག་བྲིས་ཏེ་རྗེས་ནས་གཅིག་དགུ་བརྒྱད་ཅུ་གྱ་དྲུག་གི་ལོར་ཀན་སུའུ་མི་རིགས་དཔེ་སྐྲུན་ཁང་གིས་དཔྱད་རྩོམ་དེ་དཔེ་ཆ་ཞིག་གི་ངོ་བོར་དཔར་སྐྲུན་བྱས་ཡོད། པོ་ཏཱ་ལ་གི་མདུན་ན་བཙུགས་ཡོད་པའི་ཞོལ་རྡོ་རིང་ཕྱི་མ་ཡི་རྩེ་མོར་ཆར་ཁེབས་དང་ཏོག་རྒྱན་ཡོད་ཅིང་རྡོ་རིང་དེའི་ངོས་གསུམ་ལ་བོད་ཡིག་བཀོད་ཡོད་པའི་ནང་ནས་བྱང་ངོས་སུ་ཡིག་ཕྲེང་དྲུག་ཅུ་རེ་བརྒྱད་དང། ཤར་ངོས་སུ་ཡིག་ཕྲེང་བཅུ་དྲུག། ལྷོ་ངོས་སུ་ཡིག་ཕྲེང་བདུན་ཅུ་དོན་བཞི་བཅས་ཡོད་ཅིང་ནུབ་ངོས་སུ་ཡི་གེ་མ་བརྐོས་པར་སྟོང་བར་བཞག་ཡོད་པ་རེད། ཟེར། རྡོ་རིང་དེ་ནི་རྒྱལ་བོ་ཁྲི་སྲོང་ལྡེ་བཙན་གྱི་བློན་པོ་ཆེན་པོ་སྟག་སྒྲ་ཀླུ་ཁོང་ཟེར་བ་དེའི་བྱས་རྗེས་ལ་བསྟོད་བསྔགས་བྱེད་དུ་ཆེད་པས་བཙུགས་པའི་རྡོ་རིང་ཞིག་རེད། དེ་ཡང་རྡོ་རིང་དེའི་ཤར་ངོས་ཀྱི་ཡི་གེ་གི་ནང་དོན་ནི། སྟག་སྒྲ་ཀླུ་ཁོང་ནི་རྒྱལ་བོ་ཁྲི་སྲོང་ལྡེ་བཙན་གྱི་ནང་བློན་ཆེན་པོ་དང་རྒྱལ་བོ་གི་བཀའ་བློན་གཅིག་ཡིན་པའི་ལོ་རྒྱུས་མདོར་བསྡུས་ཤིག་ངོ་སྤྲོད་དང། དེ་ནས་ལྷོ་ངོས་ཀྱི་ཡི་གེ་གི་ནང་དོན་ནི། བཙན་པོ་ཁྲི་སྲོང་ལྡེ་བཙན་གྱི་རིང་ལ་སྟག་སྒྲ་ཀླུ་ཁོང་ནི་རྒྱལ་བོ་ལ་བསམ་པ་དཀར་བ་མ་ཟད་ཐབས་ཇུས་ལ་མཁས་པ། བློའང་བརྟན་པོ་ཡིན་པས་ནང་བློན་གྱི་བཀའ་ལ་གཏོགས་པ་ཞེས་པའི་རྒྱལ་བོ་གི་བཀའ་བློན་བྱེད་དུ་བཅུག་པ་རེད། དེ་ནས་རིམ་གྱིས་རྒྱལ་བོས་བློན་སྟག་སྒྲ་ཀླུ་ཁོང་ནི་རྒྱ་ནག་གི་རྒྱལ་ས་ཁྲང་ཨན་ལ་དམག་འདྲེན་པའི་དམག་དཔོན་དུ་བསྐོས་ཏེ་བོད་དམག་གིས་རྒྱ་ནག་གི་རྒྱལ་ས་ཁྲང་ཨན་བཟུང་བ་བཅས་ལ་བརྟེན་ནས་རྡོ་རིང་དེ་འདྲ་ཞིག་བཙུགས་པའི་འགྲེལ་བཤད་བརྒྱབ་ཡོད་པ་དང། རྡོ་རིང་གི་བྱང་ངོས་སུ་བློན་ཆེན་སྟག་སྒྲ་ཀླུ་ཁོང་གི་བུ་རབས་ཚ་རྒྱུད་རྣམས་ཀྱི་ཐོབ་ཐང་གོ་ས་བདེ་སྡུག་བཅས་སོགས་གཏན་འབེབས་ཀྱི་ཡིག་ཆ་བཀོད་ཡོད་པ་རེད། དེ་རིང་དུས་ཚོད་ཀྱི་དབང་གིས་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། གསན་པ་པོ་རྣམ་པ་ཚོ་ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ལས་རིམ་རྒྱང་སྲིང་ཞུས་ཚར་བ་ཡིན་དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ